འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ།
འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
ཐེངས་འདིའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ། ཉིས་སྟོང་བཅུ་དགུའི་ཁོ་བེད་ཟེར་བའི་རྒྱ་ནག་ཝུ་ཧན་ནས་ཐོན་པའི་ན་ཚ་དེ། མུ་མཐུད་ནས་རྒྱལ་སྤྱིའི་ཐོག་ཛ་དྲག་གི་དོ་སྣང་བྱ་ཡུལ་ཞིག་ཏུ་གྱུར་ཡོད་པའི་སྐབས་འདི་ལ། ད་ལྟ་རྒྱ་ནག་གི་ཕྱི་ལ་ན་ཚ་དེ་སླེབས་པའི་གནས་ཚུལ་ཇེ་མང་ནས་ཇེ་མང་ཐོན་བཞིན་ཡོད་པའི་སྐོར་ལ་སྙན་སྒྲོན་ཞུ་གི་ཡིན། ཆེས་གསར་ཤོས་ཀྱི་གནས་ཚུལ་ནང་ལ། ཡུ་རོབ་ནང་ལ་ཉུང་མཐའ་ལོན་བའི་རྒྱལ་ཁབ་ཁག་དྲུག་གི་ནང་ལ་ན་ཚ་དེ་ཁྱབ་ཡོད་པ་མ་ཚད། བར་ལམ་ནས་ན་ཚ་དེ་ཤུགས་ཆེན་སླེབས་ཚར་བའི་ལྷོ་ཀོ་རི་ཡའི་ནང་ལ། དེ་རིང་གཟའ་ལྷག་པ་བར་དུ་ནད་པ་ལྔ་སྟོང་གཅིག་བརྒྱ་བརྒྱད་ཅུ་གྱ་དྲུག་ཐོན་ཡོད་པ་དང་མི་སུམ་ཅུ་ལྷག་འདས་གྲོངས་སོང་ཡོད་པ་དེ་རིང་ལྷོ་ཀོ་རི་ཡའི་གསར་འགྱུར News Source ཟེར་བ་ཡིས་གནས་ཚུལ་སྤེལ་འདུག། དེ་བཞིན་དུ་གོང་དུ་ཞུས་པ་ལྟར་ཡུ་རོབ་ཀྱི་ས་ཁུལ་དང་དཀྱིལ་ཤར་ཁུལ་ལ་ཡང་ན་ཚ་དེ་དབྱར་ཁ་སྤང་གི་ཐོག་ལ་ཤ་མོ་སྐྱེ་བ་ནང་བཞིན་ག་ས་ག་ལ་ཐོན་གྱི་ཡོད་པའི་གྲས་སུ་ལ། ཨི་རན་ནང་ལ་ད་ལྟ་མི་སུམ་སྟོང་དགུ་བརྒྱ་ལྷག་ནད་པ་ཆགས་ཡོད་པ་དང་མི་དགུ་བཅུ་གོ་གཉིས་འདས་གྲོངས་སོང་ཡོད་པ། དེ་བཞིན་དུ་ཨི་ཏྲ་ལི་ཡི་ནང་ལ་མི་ཉིས་སྟོང་བདུན་བརྒྱ་ལྷག་ནད་པ་ཆགས་པ་དང་མི་བརྒྱ་དང་བདུན་འདས་གྲོངས་སོང་ཡོད་པ་བཅས་ནི་ད་ལྟ་རྒྱ་ནག་གི་ཕྱི་ལོགས་སུ་ན་ཚ་ཁྱབ་གདལ་འགྲོ་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་གསུམ་ཡིན་པ་རེད། ཨ་མེ་རི་ཁ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་ད་ལྟ་མི་བརྒྱ་དང་སུམ་ཅུ་སོ་ལྔ་ལ་ན་ཚ་དེ་ཕོག་ཡོད་པ་དེའི་ནང་ནས་ཆེས་མང་ཤོས་དེ་ནུབ་ཕྱོགས་ཀྱི་ཞི་བདེ་རྒྱ་མཚོའི་མཚོ་ཁ་ལ་ཆགས་པའི་ཝ་ཤིང་ཊོན་མངའ་སྡེ་དང། དེའི་འོག་ཏུ་ཁ་ལི་ཧྥོ་ནི་ཡའི་གྲོང་ཁྱེར་ལོས་ཨེན་ཇེ་ལེས་གཉིས་ནས་བྱུང་ཡོད་པ་དང་ད་ལྟ་ས་གནས་དེའི་ནང་ལ་ཡང་ཛ་དྲག་གི་བརྡ་ཁྱབ་བཏང་ཡོད་པ་རེད། དེ་རིང་གཟའ་ལྷག་པ་ཉིན་ཨ་རིའི་གྲོས་ཚོགས་ཀྱིས་ཨ་སྒོར་ཐེར་འབུམ་བརྒྱད་དང་དུང་ཕྱུར་གསུམ་ཛ་དྲག་གི་ཆེད་དུ་འགྲོ་སོང་གཏོང་རྒྱུའི་གྲོས་མཐུན་བྱུང་ཡོད་པ New York Times ཡིས་གནས་ཚུལ་སྤེལ་འདུག། དེ་ནས་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་ད་ལྟ་རྒྱ་ནག་གི་ཕྱི་ལོགས་ལ་ཡུལ་གྲུ་ཁག་ནང་ལ་བློ་འཚབ་ཆེན་པོ་བྱེད་དགོས་ཀྱི་ཡོད་པའི་ལམ་སྟོན་བྱས་ཡོད་པ་རེད། རྒྱ་ནག་ནང་ལ་ད་ལྟ་བར་དུ་ནད་པ་འཕར་ཚད་ཧ་ཅང་ཆུང་དུ་སོང་ཡོད་ན་ཡང་ད་དུང་ཡིན་ན་ཡང་ཉི་མ་རེ་རེ་ལ་མི་བརྒྱ་སྐོར་མང་དུ་འགྲོ་གི་ཡོད་པ་རེད། ད་བར་ལ་རྒྱལ་སྤྱིའི་ཐོག་ལ་ཉིས་སྟོང་བཅུ་དགུའི་ཁོ་བེད་ན་ཚ་ཕོག་པའི་མི་ཁྲི་དགུ་ལྷག་བྱུང་ཡོད་པ་རེད་འདུག་ཡོ་རོབ་ཀྱི་མཉམ་འབྲེལ། ཡོ་རོབ་མཉམ་འབྲེལ་གྱི་རྒྱལ་ཁོངས་སུ་རྒྱལ་ཁབ་ཁག་མང་པོར་འགྲོ་འོང་བཀག་འགོག་བྱས་པ་དེ་ལ་ཡོ་རོབ་མཉམ་འབྲེལ་གྱིས་སྤོབས་པ་ཆེན་པོ་བྱེད་ཀྱི་ཡོད་པ་ཞིག་རེད། འོན་ཀྱང་ད་ལྟ་རྒྱལ་ཁོངས་དེའི་ནང་ལ་ཡོད་པའི Austria དང Croatia། France། Germany། Greece། Spain། Switzerland བཅས་ནང་ལ་ཡང་ན་ཚ་བསླེབས་ཡོད་པ་རེད། ཨེ་ཤི་ཡའི་ནང་ལ་རྒྱ་ནག་གི་འགོ་ཁྲིད་ཚོས་ད་ལྟ་རྒྱ་ནག་ནང་ནད་པ་གསར་པ་ཉུང་དུ་འགྲོ་བཞིན་ཡོད་པ་དེ་གནས་སྐབས་ཀྱི་གནས་སྟངས་ཙམ་ཡིན་པ་ལས་རྗེས་སུ་མུ་མཐུད་ནས་ཁྱབ་བརྡལ་འགྲོ་སྲིད་པའི་ཉེན་ཁ་ཡོད་པའི་ཉེན་བརྡ་བཏང་ཡོད་པ་དང། ལྷོ་ཀོ་རི་ཡ་དེ་བཞིན་རྒྱ་ནག་ཕུད་པའི་རྒྱལ་ཁབ་ཁག་གི་ནང་ནས་ན་ཚ་དེ་མང་ཤོས་ཆགས་ཡོད་པ་ལྟར་ཡུལ་དེའི་གཞུང་འབྲེལ་མི་སྣ་ཡི་ཚོགས་ཀྱིས་ན་ཚ་དེ་ཁྱབ་བརྡལ་མི་འགྲོ་བའི་ཆེད་དུ་འབད་བརྩོན་ཡོད་དགུ་བྱེད་ཀྱི་ཡོད་པ་རེད། བདུན་ཕྲག་སྔོན་མ་ལ་ལྷོ་ཨ་མེ་རི་ཁའི་རྒྱལ་ཁབ Brazil ནང་ལ་ཉིས་སྟོང་བཅུ་དགུའི་ཁོ་ཝིད་ན་ཚ་ཕོག་པའི་ནད་པ་ཞིག་ཐོན་ཡོད་པ་དེ་ནི་གླིང་ཆེན་དེའི་ནང་ལ་ན་ཚ་ཐོག་མར་སླེབས་པ་དེ་ཡིན་པ་རེད། གཤམ་ལ་ཁོ་ཝིད་བཅུ་དགུ་ཡི་ནད་ཡམས་སྔོན་འགོག་ཐད་ལ་འཛམ་གླིང་འཕྲོད་བསྟེན་ཚོགས་པ་དང་ཨ་རིའི་དབུས་ནད་ཡམས་སྔོན་འགོག་ལས་ཁུངས་ཀྱིས་གནས་ཚུལ་ཅི་འདྲ་སྤེལ་ཡོད་པ་ཞིག་ཞུ་རྒྱུ་ཡིན། དེ་ཡང་ཨ་རིའི་དབུས་ནད་ཡམས་སྔོན་འགོག་ལས་ཁུངས་ཀྱིས། མི་ནད་པ་མཐོང་དུས་རང་སོ་སོ་ཡིས་དེ་དང་ཐག་ཉེ་པོར་འགྲོ་རྒྱུ་མེད་པ་དང། རང་གི་མིག་དང་ཁ་སྣ་བཅས་ལ་ལག་པ་ཡིས་རྒྱུན་དུ་ཐུག་རྒྱུ་མེད་པ། གལ་ཏེ་རང་ལ་ན་བ་ཡིན་ན་ནང་དུ་སྡོད་རྒྱུ། ལུད་པ་ལུ་བ་དང་ཧབ་སྦྲིད་རྒྱག་དུས་ཤོག་བུ་ཡིས་ཁ་སྣ་འགེབ་རྒྱུ་དང་དེ་རྗེས་ཤོག་བུ་དེ་གད་སྙིགས་ནང་ལ་འཕེན་རྒྱུ། ལག་པས་རྒྱུན་ཅན་ཐུག་དགོས་པའི་དངོས་པོ་གཙང་མ་ཡང་ཡང་བྱེད་རྒྱུ་དང་དེ་ཡང་རྒྱུན་ཅན་ནང་གཙང་མ་བཟོ་དུས་བེད་སྤྱོད་བཏང་བའི་སྲིན་འབུ་གཙང་སེལ་བྱེད་ཐུབ་པའི་གཤེར་རྫས་བེད་སྤྱོད་བཏང་ནས་གཙང་མ་བཟོ་རྒྱུ། སྨན་པ་རྣམས་ཀྱིས་རྒྱུན་དུ་གྱོན་པའི་ཁ་རས་སམ་ཁ་ཤུབས་དེ་ལྟ་བུ་གྱོན་དགོས་པ་དང། དེ་ཡང་ནད་པ་ཆགས་ཡོད་ན་ཁ་རས་སམ་ཁ་ཤུབས་ངེས་པར་དུ་གྱོན་དགོས་པའི་སློབ་སྟོན་བྱེད་ཀྱི་ཡོད་པ་རེད། འོན་ཀྱང་ད་ལྟའི་ཆ་ལ་གོང་ཞུས་དབུས་ནད་ཡམས་སྔོན་འགོག་ལས་ཁུངས་ཀྱིས་ཨ་མི་རི་ཀ་ཡི་ནང་ལ་ད་ལྟའི་ཆ་ལ་ན་ཚ་དེ་ཡོད་ན་མ་གཏོགས་ཁ་ཤུབས་གྱོན་མི་དགོས་པའི་སློབ་སྟོན་བྱས་ཡོད་པ་དེ་ལ་མི་རྣམས་ཀྱི་བསམ་ཚུལ་འདྲ་མིན་ཡོང་གི་ཡོད་པ་རེད། གཅིག་བྱས་ན་ད་ལྟ་ཨ་རིའི་ནང་ལ་ན་ཚ་དེ་ཡོད་པའི་མི་མང་པོ་མེད་པར་བརྟེན་ནས་ཡིན་སྲིད་པ་ཞིག་རེད། མ་གཞི་བར་ལམ་ནས་རྒྱ་ནག་ནང་ན་ཚ་དེ་དར་མ་ཐག་མི་རྣམས་ཀྱིས་ཁ་ཤུབས་ཧ་ཅང་མང་པོ་ཉོས་ནས་ཨ་རིའི་ཚོང་ལས་ཁང་ཁག་གི་ནང་ལ་ཁ་ཤུབས་བཙོང་རྒྱུ་མེད་པར་སོང་ཡོད་པ་དང། ད་ལྟ་ཡང་དྲ་ཐོག་ནས་ཉོ་དགོས་ན་བདུན་ཕྲག་མང་པོའི་བར་རག་གི་མེད་པར་བརྟེན་ནས། མི་ཁག་ཅིག་གིས་ཨ་རིའི་དབུས་ནད་ཡམས་སྔོན་འགོག་ལས་ཁུངས་ནས། སྨན་དོན་མི་སྣ་དང་ནད་པ་དང་ནད་གཡོག་སོགས་ལ་ཁ་ཤུབས་དེ་འདང་མེད་ཀྱི་དཀའ་ངལ་ཡོང་རྒྱུའི་དོགས་ཟོན་བྱུང་ནས་གོང་ཞུས་གསལ་བསྒྲགས་བྱས་པ་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། འོན་ཀྱང་གོང་ཞུས་ལས་ཁུངས་ཀྱིས་ན་ཚ་དེ་ཡོད་པའི་མི་དང་དེ་རྣམས་དང་འབྲེལ་བ་ཡོད་པའི་མི་རྣམས་ཀྱིས་ངེས་པར་དུ་ཁ་ཤུབས་གྱོན་དགོས་པའི་སློབ་སྟོན་བྱས་ཡོད་པ་རེད། གོང་དུ་ཞུས་པ་ལྟར་ལག་པ་ཡང་ཡང་འཁྲུ་དགོས་པ་དང་དེ་ཡང་ཟ་མ་ཟ་ཁ་དང་མི་གཞན་གྱིས་ཐུག་པའི་དངོས་པོ་ལ་ཐུག་རྗེས་རང་གིས་ལུད་པ་ལུ་བ་དང་སྣབས་ལུད་ཕྱིས་པའི་རྗེས་སོགས་ངེས་པར་དུ་ལག་པ་འཁྲུ་དགོས་པ་ཞིག་ཡིན་པ་རེད། ཡང་རྒྱུན་དུ་ལག་པ་འཁྲུ་དགོས་པའི་ཐད་ལ་གོང་ཞུས་ལས་ཁུངས་ཀྱིས་སློབ་སྟོན་བྱས་པའི་ནང་ལ་བཀོད་པ་ལྟར་ན། ཟ་མ་བཟོ་ཁ་དང་བཟོ་བཞིན་པའི་སྐབས་ཟ་མ་བཟོས་ཚར་བའི་རྗེས་ལ་ལག་པ་འཁྲུ་རྒྱུ་དང། ཟ་མ་ཟ་ཁ་ལ་ལག་པ་འཁྲུ་རྒྱུ། ནང་མི་ནད་པ་དང་ལྷག་པར་དུ་སྐྱུག་པ་སྐྱུག་མཁན་དང་གྲོད་པ་བཤལ་མཁན་ལ་རོགས་པ་བྱས་པའི་རྗེས་སུ་ལག་པ་འཁྲུ་རྒྱུ།

དེ་བཞིན་དུ་ན་ཚ་དེའི་ནད་རྟགས་སྐོར་ལ་སླར་ཡང་ཐེངས་གཅིག་བཤད་པ་ཡིན་ན་དེ་གཙོ་བོ་ཚ་བ་འབར་བ་དང་གློ་སྐམ་པོ་རྒྱག་པའམ་ཁ་ལུད་མེད་པའི་ལུད་པ་མང་པོ་ལུ་བ། དབུགས་རྔུབ་གཏོང་གཏིང་ཟབ་པོ་བྱེད་མི་ཐུབ་པ་སོགས་ཡོང་གི་ཡོད་པ་རེད། ཡང་བོད་ནང་ལ་ད་ལྟ་ན་ཚ་དེ་མང་ཤོས་དཀར་མཛེས་བོད་རིགས་རང་སྐྱོང་ས་ཁུལ་ཡིན་པའི་གནས་ཚུལ་ཐོན་པ་ལྟར་དེ་རིང་བར་དུ་དཀར་མཛེས་ཁུལ་དུ་ད་བར་ནད་པ་བདུན་ཅུ་དོན་བརྒྱད་ཙམ་ཡོད་པ་ཡིན་པ་རེད། འོན་ཀྱང་དེ་རིང་ནད་པ་གསར་པ་ཐོན་ཡོད་པའི་གནས་ཚུལ་མཐོང་མི་འདུག་ལ། ད་ལྟ་མུ་མཐུད་ནས་སྨན་ཁང་ནང་ཡོད་པའི་ནད་པ་ཉི་ཤུ་རྩ་ལྔ་ཙམ་ཡོད་པ་དང་ཟུར་བཀག་མི་ཉིས་བརྒྱ་ལྷག་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་རྒྱ་ནག་ཝུ་ཧན་ནས་ཐོན་པའི་ཁོ་བིད་བཅུ་དགུ་ཟེར་བའི་ན་ཚ་དེ་དེ་རིང་བར་དུ་གནས་ཚུལ་ཅི་འདྲ་བྱུང་ཡོད་པ་དང་ན་ཚ་དེ་སྔོན་འགོག་བྱེད་ཐབས་སོགས་ཀྱི་སྐོར་ལ་མདོར་བསྡུས་ཀྱིས་ཞུས་པ་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་མི་ཚེ་ཞེས་པའི་ལེ་ཚན་དེ་ཉན་པ་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་བྱེད་མཁན་ཡེ་ཤེས་རྡོ་རྗེ་ཡིན། བདུན་ཕྲག་རྗེས་མ་ཡི་ནང་ལ་མུ་མཐུད་ནས་ན་ཚ་འདིའི་སྐོར་གྱི་གནས་ཚུལ་གསར་པ་ཅི་ཡོད་པ་ན་སྙན་སྒྲོན་ཞུ་གི་ཡིན།